ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་ཕར་རྒྱལ་དཔྱད་ཞིབ་ཟེར་བའི་ལས་རིམ་འདི་རེད། ང་ཚེ་བརྟན་དབང་ཕྱུག་ཡིན། འདས་པའི་ལོ་ཤས་རིང་རྒྱ་ནག་གི་དཔལ་འབྱོར་ཐོན་རྫས་ཀྱི་འཕར་སྣོན་འདི་མར་ཆག་ཡོད་མ་ཟད་ཡང་ཉེ་དུས་ཚོགས་པའི་རྒྱ་ནག་དམར་ཤོག་གི་ཚོགས་འདུ་དེའི་ཐོག་ལ་ཡང། དཔལ་འབྱོར་འཛུགས་སྐྲུན་འདི་ནི་རྒྱ་ནག་གི་ལས་འགན་གཙོ་བོ་ཡིན་ཟེར་བའི་འབོད་ཚིག་དེའང་ཐོས་རྒྱུ་མེད་པ་ཆགས་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་ཕར་རྒྱལ་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་རྒྱ་ནག་དཔལ་འབྱོར་ཡར་རྒྱས་འགྲོ་བའི་དུས་རབས་འདི་མཇུག་བསྒྲིལ་ཡོད་མེད་སྐོར་ལ་ཡང་གླེང་སློང་ཁ་ཅིག་ཞུ་གི་ཡིན། རྒྱ་ནག་དམར་ཤོག་གི་ཚོགས་འདུ་མཇུག་བསྒྲིལ་བའི་རྗེས་ལ་ཡང། ཞི་ཅིན་ཕིང་གིས་རྒྱ་ནག་རྒྱལ་ཁབ་འདིའི་ཁ་ཕྱོགས་ག་འདྲ་ཅིག་ལ་འཁྲིད་ཀྱི་ཡོད་མེད་དང་ད་རྒྱ་ནག་གི་ཆབ་སྲིད་གནས་སྟངས་དང་རྒྱལ་སྤྱིའི་འབྲེལ་བ་དང་དེ་ཚོ་གང་ཅིའི་ཐད་ལ་ཡང་འགྱུར་ལྡོག་ཆེན་པོ་ཅིག་ཏན་ཏན་འགྲོ་མདོག་ཁ་པོ་རེད་འགྱུར་ལྡོག་དེ་ག་འདྲས་འགྲོ་གི་ཡོད་མེད་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་དང་མཁས་པ་དེ་ཚོས་ཁོང་ཚོའི་ལྟ་ཚུལ་མང་པོ་ཞིག་བཤད་བཞག་ད་རིང་ང་ཚོའི། ལས་རིམ་འདི་ནང་ལ་ཡང་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དེ་ག་འདྲ་ཡོད་མེད་དང་རྒྱ་ནག་གི་དཔལ་འབྱོར་གནས་སྟངས་དེ་ཁ་ཕྱོགས་ག་འདྲ་ཅིག་ལ་འགྲོ་སྲིད་པའི་སྐོར་ལ་ཡང་ཡིན་ན་ངས་ངོ་སྤྲོད་ཞུས་ན་བསམ་བྱུང། བྱས་ཙང་ད་ད་རིང་ང་ཚོས་དཔལ་འབྱོར་སྐོར་བཤད་མཁན་སོང་ཙང་ཨ་ལེ་དཔལ་འབྱོར་དང་འབྲེལ་བ་ཡོད་པའི་གསར་འགྱུར་གསར་ཤོས་རེ་ཞིག་བལྟས་པ་ཡིན་ན་ད་རིང་ཡང་བསྐྱར་དུ་གཟའ་ཟླ་བའི་ཉིན་ཁ་དེ་ཧོང་ཀོང་གི་མ་རྐང་ཁྲོམ་རའི་ཐོག་ལ་ཡང་རྒྱ་ནག་དང་འབྲེལ་བ་ཡོད་པའི་བཟོ་ཚོང་ལས་ཁང་དེ་ཚོའི་མ་རྐང་གི་ཁྲོམ་རའི་རིན་ཐང་དེ་ཡང་མར་ཞེ་པོ་ཅིག་ཆག་བཞག་ད་འདས་པའི་བདུན་ཕྲག་དེ་ནང་ལོགས་ལ་ཡང་འཕར་ཆག་ཤུགས་ཆེན་པོ་ཞེ་དྲག་བྱུང་བ་རེད། ཁ་སང། བདུན་ཕྲག་འདིའི་གཟའ་ཟླ་བའི་ཉིན་ཁ་དེ་ད་རྒྱ་ནག་དམར་ཤོག་ཚོགས་འདུ་དེ་གཟའ་ཉི་མའི་ཉིན་ཁར་མཇུག་བསྒྲིལ་བའི་རྗེས་ཀྱི་ཁྲོམ་ར་སྒོ་ཕྱེ་བའི་ཉི་མ་དང་པོ་ཆགས་པ་རེད་དེའི་ཉིན་ཁ་དེ་ད་ཕལ་ཆེར་ཧ་ལམ་བརྒྱ་ཆ་བརྒྱད་ཙམ་ཞིག་མར་ཟག་བྱས་ཨ་ནི་དེའི་རྗེས་ལ་ཡང་ད་རྒྱ་ནག་གཞུང་གིས་འབད་བརྩོན་མང་པོ་བྱས་བྱས་མཚམས་མཚམས་ཡར་འཕར་འཕར་བྱས་ཡང་མར་ཟག་ཟག་བྱས་ད་ད་རིང་ད་བྱེད་དུས་ཙམ་པ་གང་ལྟར་བདུན་ཕྲག་གཅིག་ནང་ལ་ཁྱོན་བསྡོམས་ནས་ཕལ་ཆེར་བརྒྱ་ཆ་བདུན་བརྒྱད་ཅིག་མར་ཟག་ཡོད་ཟེར་ད་དེ་ཚོ་བརྒྱ་ཆ་བདུན་བརྒྱད་མར་ཟག་པ་རེད་ཟེར་དུས་ད་ཞེ་དྲག་གི་ཆེན་པོ་རེད། ཨ་འདི་དང་དུས་མཚུངས་བྱས་རེ་མིན་པི་གི་དངུལ་བརྗེ་རྒྱག་ཡག་གི་འཛའ་ཐང་ཡོད་རེད་པ། འདི། འདས་པའི་བདུན་ཕྲག་ཁ་ཤས་ཤིག་ནང་ལོགས་ལ་ཡང་ཞེ་དྲག་མར་ཟག་བཞག་ཟག་བྱས་ཡིན་ན་ད་ད་རིང་པི་ཀའི། རྒྱ་ནག་གི་ཕྱི་ལ་ཡང་ཚོང་རྒྱབ་སའི་ཁྲོམ་རའི་སྒང་ལ་ཡང། ཨ། རྒྱ་ནག་གི་སྒོར་མོ་རེ་མིན་པི་དང་ཌོ་ལར་བར་ལ་གི་འཛའ་ཐང་དེ་ཡིན་ན། སྒོར་མོ་བདུན་དང་པད་ཤག་སུམ་ཅུ་མ་ཟིན་ཙམ་ཅིག་ཆགས་བཞག་དེ་ཡིན་ན་ཁོ་དོན་སྙིང་ཆེན་པོ་ཞེ་པོ་ཅིག་ཆགས་ཡག་དེ་ག་རེ་ཟེར་ན་འདས་པའི་ཉིན་མ་ཁ་ཤས་ཤིག་ནང་ལ་རྒྱ་ནག་གཞུང་གི་དབུས་དངུལ་ཁང་དང་དེ་ཚོས། ཁོ་རང་ཚོས་རེ་མིན་པི་གི་འཛའ་ཐང་འདི་ཡར་སྤར་ཡག་ཆེད་དུ་ཡིན། ཌོ་ལར་ཞེ་པོ་ཅིག་མར་བཙོང་བྱས་རེ་མིན་པི་ཚུར་ཞེ་པོ་ཅིག་ཉོས་བྱས་དེ་འདྲའི་ཐབས་ཤེས་ཞེ་པོ་བྱས་སོང། ད་ཁོའི་འཛའ་ཐང་འདི་ནས་ག་རེ་མཐོང་འདུག་གོ་ཟེར་ན། རེ་མིན་པི་གི་འཛའ་ཐང་འདི་མར་མར་ཕྱིན་ཌོ་ལར་འཛའ་ཐང་འདི་ཡར་འཕར་འགྲོ་ཡག་གི་རྒྱུ་མཚན་གཙོ་བོ་དེ་མི་མང་པོ་གཅིག་གིས་ཡིན་ན་སོ་སོའི་ལག་པར་ཡོད་པའི་རེ་མིན་པི་དེ་ཕར་བཙོང་ཨ་ནི་ཌོ་ལར་ཚུར་ཉོ་གི་ཡོད་པས་ད་ལྟ་འདི་བྱེད་དགོས་ཡག་གི་རྒྱུ་མཚན། མང་པོ་གཅིག་གིས་ཚོད་དཔག་བྱས་གཙོ་བོ་གཅིག་ག་རེ་ཟེར་ན་ད་རྒྱ་ནག་ནང་ལོགས་ལ་ཡོད་པའི་མ་རྩ་དེ་ཚོ་མང་པོ་གཅིག་རྒྱ་མིའི་འདི་འདྲའི་ཚོང་པ་རྒྱུ་ཆེན་དེ་ཡིན་ནའི་རེད་ཡང་ཕྱི་རྒྱལ་གྱི་མ་རྩ་འཇོག་མཁན་ཡིན་ནའི་རེད་དེ་ཚོ་མང་པོ་ཅིག་གིས་ད་ག་ལེ་ག་ལེ་ཡིན་ནའི་རྒྱ་ནག་ནང་ལོགས་ནས་མ་རྩ་བཏོན་བྱས་ཡིན་ན་ཕྱི་རྒྱལ་བཏང་གི་ཡོད་པའི་ད་རྟགས་མཚན་གཙོ་བོར་དེ་འདི་ནས་མཐོང་དགོས་ཀྱི་རེད་ཁ་ཤས་ཚོད་དཔག་བྱས་པ་ཡིན་ན་འདས་པའི་ཟླ་བ་དགུའི་ནང་ལོགས་ལ་ཡང་རྒྱ་ནག་ནས་ཕྱི་རྒྱལ་ཕྱིན་པའི་དངུལ་གྱི་བསྡོམས་འབོར་འདི་ཕལ་ཆེར་ཡིན་ན་ཨ་མི་རི་ཀའི་ཐེར་འབུམ་བརྒྱད་ཅུ་སོ་ཕྱེད་ཕྱི་ལོགས་དོན་ཤག་བྱས་བྱས་འདི་ལམ་ཉེར་གང་དག་དེ་ཚོ་ག་འདྲ་བལྟས་པ་ཡིན་ནའི་ལས་ཉུང་མཐའ་ལས་ད་མི་གཞན་པ་ག་རེ་བསམ་གྱི་ཡོད་ནའི་མེད་ནའི་ཉུང་མཐའ་ལས་མ་རྩ་འཇོག་མཁན་དང་ཚོང་པ་ཆེན་པོ་དང་དེ་ཚོ་མང་པོ་ཅིག་གིས་མ་འོངས་པའི་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དང་ལྷག་པར་དུ་ཞི་ཅིན་ཕིང་གི་སྲིད་གཞུང་གསར་པ་དེའི་འོག་ལ་ཡང་རྒྱ་ནག་དཔལ་འབྱོར་གནས་སྟངས་དེ་ཡིན་ན་སྤྱིར་བཏང་བྱས་ནས་ཡག་པོ་ཡོང་གི་མེད་པའི་ལྟ་ཚུལ་གྱི་ཤུགས་ཆེན་པོ་ཡོད་པ་དེ་ནི་ཕལ་ཆེན་གསར་འགྱུར་དེ་ཚོ་ནས་གསལ་པོ་མཚོན་ཐུབ་ཀྱི་འདུག་བསམ་གྱི་འདུག་ད་ཆ་ད་ངས་ད་རིང་གི་གནས་ཚུལ་འདི་ངོ་སྤྲོད་ཞུ་བའི་ཆེད་དུ་དེ་རིང་ཁ་སང་དཔལ་འབྱོར་སྐོར་གྱི་རྩོམ་དེ་མང་པོ་ཞེ་པོ་ཞིག་ཐོན་སོང་ལས་ངས་རྩོམ་གཉིས་ངོ་སྤྲོད་ཞུ་ན་བསམ་བྱུང། རྩོམ་གཅིག་ཡིན་ན་ཨིན་ཇིའི་ནང་བྲིས་རྒྱུ་རེད་བྲིས་མཁན་ཡིན་ན་ཕྱི་རྒྱལ་མི་རེད་གཅིག་ཡིན་ན་རྡོ་བ་ལ་ཡང་ཨ་མི་རི་ཀ་ལ་བསྡད་མཁན་རྒྱ་མི་གཅིག་གིས་བྲིས་རྒྱུ་རེད་དང་པོ་དེ་ཨིན་ཇི་ནང་བྲིས་རྒྱུ་གི་རྩོམ་དེ་ཡིན་ན Financial Times ཟེར་དེ་ཨིན་ཇིའི་ཚགས་པར། ཨིན་ཇིའི་དངུལ་རྩའི་དུས་བབ་ཟེར་ཡག་ཅིག་རེད་པ་ད་དེ་འཛམ་བུ་གླིང་ནང་ལོགས་ཀྱི་དཔལ་འབྱོར་དང་འབྲེལ་བ་ཡོད་པའི་ཚགས་པར་གལ་ཆེན་པོ་གཅིག་རེད། དེའི་ནང་ལོགས་ལ་ཡང་ཉེ་དུས Ruchir Sharma ཟེར་མཁན་ཁོ་རང་ཕལ་ཆེན་རྒྱ་གར་ཡིན་ནམ Pakistan མི་ཡིན་ནམ་ཅིག་འདི་ཅིག་མི་ཅིག་རེད་ཤག་ད་ལོ་མང་པོའི་རིང་ཁོ་རང་བྲིས་པའི་རྩོམ་དང་དེ་འདྲ་ངས་རྒྱུན་རིང་པོ་ཞེ་པོ་ཅིག་བལྟ་ཡས་བྱུང་ག་རེ་ཟེར་ན་ཁོ་རང་སྤྱིར་བཏང་གི་ཞིབ་འཇུག་བྱས་འདི་སློབ་གྲྭ་ཆེན་མོའི་ནང་འདི་སློབ་ཚན་སློབ་མཁན་དེ་མ་རེད་དེ་དངོས་གནས་རང་ཁོ་རང་ཕི་གའི་ཡང་དོན་རྒྱུའི་ཐོག་ལ་ཡང་བསྐྱལ་བྱས་ཚོང་ལས་རང་བྱེད་མཁན་མི་ཅིག་རེད་བྱས་ཙང་ཁོ་རང་གི་འདིའི་ནང་ལ་ཡང་རྒྱ་གར་སྐོར་ཡིན་ནའི་རེད་རྒྱ་ནག་སྐོར་ཡིན་ནའི་རེད་འདི་སྐོར་ལ་ཡང་བཤད་པ་དེ་ཚོ་ཡིན་ན་ཞེ་དྲག་གི་ངས་ཀྱང་ཇུས་འགོད་ཡོང་རྒྱུ་དང་གནས་ཚུལ་དེ་ཚོ་ལྟ་ཕྱོགས་འདི་མ་འདྲ་ཞིག་ནས་ལྟ་མཁན་ཅིག་རེད་ཤག། ཁོ་རང་གི་རྩོམ་འདིའི་འགོ་བྱང་རང་བཤད་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་བསྡོམས་འབོར་དེ་ཨ་མི་རི་ཀ་ལས་ཆེར་ཆགས་ཡ་ལ་ཡང་ཕལ་ཆེན་ཉིས་སྟོང་དྲུག་ཅུ་ཐམ་པའི་ལོ་བར་དུ་འགོར་མདོག་ཁ་པོ་རེད་གཅིག་བྱས་ན་རྩ་བ་ཉིད་ནས་ཆེ་ཐུབ་མ་རེད་ཟེར་ཡ་ཅིག་རེད་ཤག་ད་དེའི་གནས་ཚུལ་དེ་ཡིན་ན་ཕལ་ཆེན་མང་ཆེ་གིས་ད་རྒྱུན་རིང་པོ་གསན་ཡོད་ཀྱི་རེད་རྒྱ་ནག་གི་དཔལ་འབྱོར་བསྡོམས་འབོར་དེ་ད་རྒྱ་ནག་དཔལ་འབྱོར་ཡར་རྒྱས་ཡ་མགྱོགས་པོ་ཞེ་པོ་ཕྱིན་པ་སོང་ཙང་ཨ་མི་རི་ཀ་ལས་ཆེར་ཆགས་ཀྱི་རེད་ཟེར་ཅིང་འདི་གཉིས་ལ་སྟེ་ད་ཆགས་ཀྱི་ཡོད་ཤག་རེད་ཞེས་ད་ལོ་མང་པོ་ཆགས་པ་རེད་སྤྱི་ལོ་ཉིས་སྟོང་བཅུ་གྲངས་དུ་བ་བཤད་པ་ཡིན་ན་ད་ཁ་ཤས་ཟེར་ན་ཉིས་སྟོང་ཉི་ཤུ་ཐམ་པའི་ལོ་ལ་ཡ་རྒྱ་ནག་གི་དཔལ་འབྱོར་དེ་ཨ་མི་རི་ཀ་ལས་ཆེར་ཆགས་ཀྱི་རེད་ཟེར་གོ་རེད་ཁ་ཤས་ཀྱིས་ད་ཟེར་ཡག་བྱས་པ་ཡིན་ན་རྒྱ་ནག་དཔལ་འབྱོར་དེ་དོན་དངོས་ཐོག་ལ་ཡང་ཨ་མི་རི་ཀ་ལས་ཆེར་ཆགས་ཚར་བ་རེད་ག་རེ་ཟེར་ན་རྒྱ་ནག་ཕི་གའི་རེ་མིན་པི་ཀྱི་འཛའ་ཐང་དེ་ཡིན་ན་རྒྱ་ནག་གཞུང་གིས་ཅ་ལག་བཙོང་ཡག་ཆེད་དུ་དམའ་པོ་ཞེ་པོ་ཞིག་བཟོས་བྱས། དོན་དངོས་ཀྱི་ངོས་ནས་འཛའ་ཐང་འདི་ལ་བཞག་པ་ཡིན་ད་ལྟ་ཨ་མི་རི་ཀ་ལས་ཆེར་ཆགས་ཚར་བ་རེད་ཟེར་བྱས་ལབ་མཁན་དེ་མང་པོ་ཡོད་རེད་ད་ཡིན་ན་ལས་འདི་ལ་འགྱུར་ལྡོག་ཞེ་པོ་ཞིག་འགྲོ་འདུག་དང་འགྱུར་ལྡོག་ཕྱིན་བྱས་ད་ད་རིང་ཡང་ད Ruchir Sharma ཟེར་མཁན་འདི་ད་དངོས་གནས་འཛམ་བུ་གླིང་སྒོ་ར་གང་ལ་ཡ། དཔལ་འབྱོར་དང་འདི་སྒང་ལ་སྐད་གྲགས་ཡོང་རྒྱུ་རེད་ཁོ་རང་གསུངས་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་ཡག་པོ་ཞེ་པོ་ཞིག་བྱུང་བ་ཡིན་ན་ལས། ཨེ་ཕལ་ཆེན།

ཁོ་རང་བརྒྱད་ཅུ་རང་མཇུག་དུས་སྟོད་བར་དུ་རྒྱ་ནག་ནས་ཁ་བྲལ་བྱས་ཨ་མི་རི་ཀ་ཡོང་ཨ་མི་རི་ཀའི་ཀོ་ལོམ་པི་ཡ་སློབ་གྲྭ་ཆེན་མོའི་ནང་ལོགས་ལ་ཡར་བར་སྐབས་ཅིག་སློབ་སྦྱོང་བྱས་བྱས་པ་དེ་དུས་ང་ཚོ་ཕི་གའི་སློབ་གྲྭ་ཡོད་ཙམ་པ་དུས་ཚོད་འདྲ་པོ་འདྲ་པོ་འདི་ཡིན། དེ་རིང་ཁ་སང་ཡིན་ན་ཁོ་རང་མདོག་རྒྱ་ནག་གི་ཆབ་སྲིད་ཀྱི་གནས་སྟངས་ལ་ཡར་ཞིབ་འཇུག་བྱེད་མཁན་ཕི་གའི Stanford སློབ་གྲྭ་ཆེན་མོའི་ནང་ལ་ཡོད་རེད་སྐད་གྲགས་ཆེ་ཤོས་ཆགས་བསྡད་ཡོད་རེད་ག་རེ་ཟེར་ན་ཁོ་རང་དངོས་གནས་རྒྱ་ནག་དམར་ཤོག་གི་མཐོ་རིམ་གྱི་ནང་ལོགས་ལ་ཡར་སྔས་མ་ལས་ཀ་བྱེད་མྱོང་བ་དང་ཨ་ད་ལྟ་ཡིན་ན་རྒྱ་ནག་གི་ཆབ་སྲིད་ཐོག་ཏུ་ལ་ཞེ་པོ་ཅིག་གི་དོ་སྣང་ཆེན་པོ་བྱེད་མཁན་དང་ཁོ་རང་སྐད་ཆ་བཤད་དུས་དང་དུ་ཚོད་དཔེ་གྲལ་འགྲིག་པོ་དག་བཤད་ཐུབ་མཁན་ཞིག་བྱས་ཙང་ཝུ་ཀོ་ཀང་གིས་ཉེ་དུས་ཡིན་ན་ཨ་མི་རི་ཀའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་དེའི་སྒང་ལ་ཡང་ཁོ་རང་གི་ཆེད་རྩོམ་ཞིག་བྲིས་བཞག་ཚོགས་འདུ་ཉི་ཤུ་ཐམ་པའི་སྐབས་ལ་ཡང་ཞི་ཅིན་ཕིང་གིས་འདས་པའི་ལོ་བཞི་བཅུའི་ནང་ལོགས་རྒྱ་ནག་དམར་ཤོག་གི་ཚོགས་འདུ་མི་རེ་ངོ་རེའི་ནང་ལོགས་ལ་ཡང་རྒྱ་ནག་རྒྱལ་ཁབ་ཀྱི་ལས་འགན་གཙོ་བོ་དེ་ཡིན་ན་དཔལ་འབྱོར་འཛུགས་སྐྲུན་བྱེད་ཡ་ཡིན་ཟེར་ཅིག་འབོད་ཚིག་ཡོད་རེད་པ་འབོད་ཚིག་འདི་ཡིན་ན་ཧ་ལམ་མེད་པ་བཟོས་བཞག་བྱས་ཙང་འདི་འདྲ་སོང་ཙང་ད་དཔལ་འབྱོར་འཛུགས་སྐྲུན་གཙོ་བོ་འཛིན་པའི་གཞུང་གི་སྲིད་ཇུས་ཀྱི་ད་དུས་རབས་འདི་ཕལ་ཆེར་མཇུག་བསྒྲིལ་བ་རེད་ཟེར་ཅིག་འདི་འདྲའི་གི་རྩོམ་གཉིས་བྱས་ཙང་ངས་རྩོམ་འདི་གཉིས་ཆར་རོབ་རྩོབ་ཏུ་ངོ་སྤྲོད་ཞུས་པ་ཡིན་ན་ཕལ་ཆེར་ཚང་མ་ལོག་གི་རྒྱ་ནག་གི་དཔལ་འབྱོར་གནས་སྟངས་དང་མ་འོངས་པའི་ཁ་ཕྱོགས་གང་འདྲའི་འགྲོ་གི་ཡོད་མེད་ལ་ཡང་ཕལ་ཆེར་མཁྱེན་རྟོགས་ཡོང་ཡག་ལ་ཕན་ཐོགས་ཡོང་ཡག་བསམ་སར་འདུག་ཨ་ལེ་སྔོན་ལ་ཡ། རུ་ཆིར་ཤར་མ་གི་རྩོམ་འདི་ངོ་སྤྲོད་བྱས་ཏེ་ག་རེ་འདུག་ཟེར་ན། ཁོ་རང་གི་རྩོམ་གྱི་ཁྱད་ཆོས་གཅིག་ད་དེ་རིང་ཁ་སང་ཡིན་ན་རྒྱ་ནག་དཔལ་འབྱོར་སྐོར་ལ་ཡང། གྲོས་བསྡུར་བྱ་བའི་སྐབས་ལ་ཡར་ད་སྒང་ག་ལོག་གིས་ཞི་ཅིན་ཕིང་གི་ད་ལྟའི་དཔལ་འབྱོར་སྲིད་ཇུས་དང་ལྷག་པར་དུ་ཡིན་ན་ཚོགས་འདུ་ཉི་ཤུ་ཐམ་པའི་སྒང་ལ་ཡར་ཐག་གཅོད་ག་རེ་བྱུང་ཡོད་མེད་ལི་ཁེ་ཆང་མར་ཕབ་པ་དང་དེ་སྐོར་བཤད་བསྡད་རེད་པ། ཨ་ནི་ད་རུ་ཆིར་ཤར་མ་གི་རྩོམ་འདི་ནང་ཧ་ལམ་དེ་ཚོ་གང་བཅད་བྲིས་མི་འདུག་ཁོ་རང་གིས་ཡིན་ན་མ་འོངས་པའི་རྒྱ་ནག་དཔལ་འབྱོར་ལ་དཀའ་ངལ་འཕྲད་ཀྱི་ཡོད་པའི་རྒྱུ་མཚན་དེ་ག་དེ་མང་ཆེ་ཅིག་ཡིན། ཞི་ཅིན་ཕིང་དང་སྒེར་གྱི་འབྲེལ་བ་ཅན་མེད་པ་བྱས་རྗེས་གལ་སྲིད་མུ་མཐུད་དཔལ་འབྱོར་ཡར་རྒྱས་གཏང་དགོས་བསམ་མཁན་དང་ཨ་ནི་གཅིག་བསམ་བློ་གུ་ཡངས་ཅན་གྱི་འགོ་ཁྲིད་ཡོད་པ་ཡིན་ནའི་སླད་རྒྱ་ནག་ལ་འཕྲད་པའི་དཔལ་འབྱོར་དཀའ་ངལ་འདི་ག་ལ་བལྟས་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་བསྡོམས་འབོར་དེ་ཨ་མི་རི་ཀ་ལས་ཆེ་རུ་ཆགས་པ་སྤྱི་ལོ་ཉིས་སྟོང་དྲུག་ཅུ་ཐམ་པའི་ལོ་བར་དུ་འགོར་མདོག་ཁ་པོ་རེད་ཟེར་ཅིག་དེ་འདྲ་བཟོ་རེད་བཞག་དཔལ་འབྱོར་ཟེར་མཁན་དེའི་ཁྱད་ཆོས་ཤིག་ག་རེ་རེད་ཟེར་ན་རྒྱལ་ཁབ་སྐྱོ་པོ་ཞེ་པོ་ཅིག་ཡིན་དུས་ཙམ་པ་དང་ཨ་ནི་ལྷག་པར་དུ་ཡིན་ན་རྒྱལ་ཁབ་འདིའི་ནང་ལོགས་ལ་ཡང་མི་ལས་ཀ་བྱེད་མཁན་འདི་ད་གྲོང་གསེབ་དང་འདི་ད་མང་པོ་ཞེ་པོ་ཅིག་ཡོད་དུས་ཁོའི་གཅིག་སྲིད་ཇུས་བྱེད་སྟངས་དང་ལས་ཀའི་བྱེད་སྟངས་དེ་ཏིག་ཏིག་ཡག་པོ་རུ་བྱུང་བ་ཡིན་ན་ཡར་རྒྱས་འགྲོ་ཡ་དེ་མགྱོགས་པོ་ཞེ་པོ་ཅིག་ཡོང་གི་འདུག་ག་རེ་ཟེར་ན་ཞིང་ཁུལ་ལ་ཡོད་པའི་མི་དེ་གས་སྒང་ག་གྲོང་ཁྱེར་ནང་ཡོང་བཟོ་གྲྭའི་ནང་ལས་ཀ་བྱས་མི་ཚང་སྐོར་ནས་དཔལ་འབྱོར་ཁོ་དང་པོ་འགོ་བཙུགས་དེ་གོ་དམའ་པོ་ཞེ་པོ་ཅིག་ཡིན་དུས་ཙམ་པ་ལོ་ཁ་ཤས་ཁ་ཤས་ནང་ལ་ལྡབ་ཁ་ཤས་ཁ་ཤས་ཡར་འགྲོ་ཡ་དེ་ཞེ་དྲག་ལས་སླ་པོ་ཡོད་རེད། ད་ཡིན་ན་ལས། དཔལ་འབྱོར་གྱི་གནས་སྟངས་འདི་འབྲིང་རིམ་ཅན་ཞིག་ལ་ཡ་ད་ད་ལྟ་འདི་རྒྱ་ནག་སླེབས་པའི་ནང་བྱས་རྗེས་ཡིན་ན། གཅིག་ཨ་མི་རི་ཀའི་སྒོར་མོ་སྟོང་ཕྲག་བཅུ་གཉིས་ཤིག་གི་ཚད་དེ་སླེབས་པའི་སྐབས་དེ། དེ་ནས་ཨ་ནི་ཡར་གོམ་པ་རྒྱག་ཡ་ཟེར་དེ་ཡིན་ན་ཞེ་པོ་ཅིག་ཁག་རུ་འགྲོ་གི་འདུག་ད་ལྟ་ཡར་རྒྱས་ཕྱིན་ཚར་བའི་རྒྱལ་ཁབ་སུམ་ཅུ་སོ་གྲངས་ཀྱི་གནས་སྟངས་ལ་ཡར་ཁོ་རང་གིས་བལྟས་པའི་སྐབས་དེ། རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡར་ཡོང་འབབ་སྒོར་མོ་སྟོང་ཕྲག་བཅུ་གཉིས་ནས་དེ་ལས་བརྒལ་བྱས་ད་ད་ལྟའི་གནས་སྟངས་འདི་ཆགས་ཡ་ལ་ཡ། མང་ཆེ་ཡིན་ན་ལོ་བཅུ་གྲངས་ཅིག་གི་དུས་ཚོད་འགོར་ཤག། དུས་ཚོད་འགོར་དུས་ཙམ་པ་རྒྱལ་ཁབ་དེ་ཚོ་སྔོན་ལ་ཡང་དཔལ་འབྱོར་ཡར་རྒྱས་མགྱོགས་པོ་ཞེ་པོ་ཅིག་ཕྱིན་ཨ་ནི་ཡིན་ན་ལས་སྟོང་ཕྲག་བཅུ་གཉིས་ཐོག་སླེབས་དུས་ཙམ་པ་རྒྱལ་ཁབ་དེ་ག་མང་ཆེ་ཅིག་ཡག་པོ་བྱུང་བ་ཡིན་ན་ལས་ལོ་གཅིག་ཅིག་དཔལ་འབྱོར་གྱི་ཐོན་ཚད་ཀྱི་འཕར་སྣོན་དེ་བརྒྱ་ཆ་གཉིས་ཚེག་ལྔ་ཙམ་ལས་མི་འདུག་ཟེར་ད་ལྟ་རྒྱ་ནག་གཞུང་གིས་དེ་ཟ་ཅི་དགོས་རེད་མ་འོངས་པ་ལ་ཡང་བརྒྱ་ཆ་ལྔ་ཙམ་ལྔ་ཙམ་ཞིག་འཕར་སྣོན་འགྲོ་གི་ཡིན་ཟེར་གྱི་ཡོད་རེད་གལ་སྲིད་བརྒྱ་ཆ་ལྔ་ཙམ་ལྔ་ཙམ་འཕར་སྣོན་ཕྱིན་པ་ཡིན་ན། ད་ལོ་བཅུ་བཅོ་ལྔ་ཙམ་གཅིག་རྗེས་ལ་ཡིན་ན་ཨ་མི་རི་ཀ་ལས་ཆེ་བ་ཆགས་ཀྱི་རེད་ད་ཡིན་ན་ལས་རུ་ཅིར་ཤར་མས་ཟེར་ན་ཕལ་ཆེན་བརྒྱ་ཆ་ལྔ་ཡོང་གི་མེད་བཞིན་པ་རེད། ཕལ་ཆེན་ཚོད་དཔག་བྱས་ན་གལ་སྲིད་རྒྱ་ནག་ལ་ཡང་ལམ་འགྲོ་ཞེ་པོ་ཅིག་རྒྱུག་པ་ཡིན་ན་བརྒྱ་ཆ་གཉིས་ཚེག་ལྔ་ཙམ་ཆགས་མདོག་ཁ་པོ་རེད། གཉིས་ཚེག་ལྔ་ཙམ་ཆགས་པ་ཡིན་ན་ཨ་ནི་ཕལ་ཆེན་ཉིས་སྟོང་དྲུག་ཅུ་ཐམ་པ་བར་དུ་འགོར་མདོག་ཁ་པོ་རེད། བྱས་བྱས་ཟེར་གི་ཡོད་རེད། ད་ཁོ་རང་ལབ་དགོས་པ་ཡ་རྒྱུ་མཚན་གཙོ་བོ་དེ་ག་རེ་འདུག་ཟེར་ན། དེ་རིང་ཁ་སང་ཡིན་ན་རྒྱ་ནག་གི་མི་འབོར་དེ་ད་སྔ་མོ་ནང་བཞིན་བྱས་གྲོང་གསེབ་ནས་གྲོང་ཁྱེར་ནང་ཡོང་བྱས་ལས་ཀ་བྱེད་མཁན་གསར་པ་འདི་གླ་ཆུང་ཆུང་བྱས་བྱས་ཡོང་མཁན་དེ་གི་ད་བེད་ལོ་ཁ་ཤས་གོང་ནས་རྫོགས་ཚར་བ་རེད། གཉིས་པ་དེ་ཡིན་ན་དེ་ལས་སྡུག་ག་ཅིག་ག་རེ་ཟེར་ན། ད་རྒྱ་ནག་གི་དེ་རིང་ཁ་སང་ཡིན་ན་རྒན་གོག་གི་གྲངས་ཀ་དེ་མང་པོ་ཞེ་པོ་ཅིག་སྤུ་གུ་ལོ་ཆུང་ཆུང་སྐྱེ་མཁན་དེ་ཡིན་ན་ཞེ་པོ་ཅིག་ད་འཛམ་བུ་གླིང་ནང་ལོགས་ལ་སྤུ་གུ་སྐྱེ་ཡག་གི་བརྒྱ་ཆ་དེ་ཡིན་ན་ད་རྒྱ་ནག་དེ་དམའ་ཤོས་གྲས་གཅིག་སླེབས་ཚར་འདུག་ག་དེ་འདྲ་སོང་ཙང་ད་མ་འོངས་པའི་ལོ་ཁ་ཤས་ཤིག་ནང་ལ་རྒྱ་ནག་གི་ལས་ཀ་བྱེད་མཁན་གྱི་མིའི་གྲངས་འབོར་དེ་ཡིན་ན་ཞེ་པོ་ཅིག་ཉུང་འགྲོ་གི་རེད། འདི་མར་ཉུང་རུ་ཕྱིན་པའི་སྐབས་དེ་དཔལ་འབྱོར་ལོ་རེ་རེར་ཡར་བརྒྱ་ཆ་གཉིས་ཚེག་ལྔ་ཡར་འཕར་ས་དེ་ཡིན་ན་ཞེ་པོ་ཅིག་ལམ་འགྲོ་བྱུང་དུས་མེད་བཞིན་ཡོང་ཡག་ཡོད་མ་རེད་ད་གལ་སྲིད་གཉིས་ཚེག་ལྔ་བྱུང་བ་ཡིན་ན་ལམ་འགྲོ་ཞེ་པོ་བྱུང་བ་རེད། ད་འདས་པའི་ལོ་ཁ་ཤས་ཤིག་ནང་དཔེར་ན་ཆ་བཞག་ན་ཞི་ཅིན་ཕིང་སླེབས་ནས་བྱས་ད་ལྟ་བར་དུ་དཔལ་འབྱོར་ཡིན་ན་ད་བརྒྱ་ཆ་དྲུག་བདུན་བཟོ་འདྲ་བྱུང་ཡོད་རེད་པ། འདི་ཚོ་བྱུང་སྟངས་ག་འདྲ་བྱུང་ཡོད་མེད་དེ་ཁོ་རང་ལྟ་དུས་ཙམ་པ་ཡིན་ན། ད་འདི་བར་དེ་ཡིན་ན། གཞུང་གི་མ་རྩ་ཞེ་པོ་ཅིག་ཆགས་དངུལ་བུ་ལོན་ཆེན་པོ་ཞེ་པོ་ཅིག་ད་གཞུང་ཡིན་ནའི་རེད་སྒེར་གི་བཟོ་ཚོང་ལས་ཁང་ཡིན་ནའི་རེད་མི་སྒེར་ཡིན་ནའི་རེད་བུ་ལོན་ཞེ་པོ་ཅིག་ད་བྱས་ཡིན་ན་སྤྱིར་བཏང་རྨང་གཞིའི་འཛུགས་སྐྲུན་ད་ད་དུང་ཤུགས་ཆེན་པོ་ཞེ་པོ་ཅིག་བྱས་བྱས་ད

ཁང་པ་ནི་དེ་རིང་ཁ་སང་ཡིན་ན་ཁང་པའི་གོང་མར་ཆག་གི་ཡོད་རེད་དེ་འདྲ་སོང་ཙང་མུ་མཐུད་བྱས་ཁང་པ་གསར་པ་རྒྱག་གི་བསྡད་ན་ད་ཁོ་ཡོང་ཡག་ཁོ་རང་མེད་པ་བཟོ་རེད་འདི་ཀ་འདི་དཀའ་ངལ་ཆེ་ཤོས་ཅིག་ཡིན་ན་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཡང་དཔལ་འབྱོར་སྐྱེ་འགྲོ་གི་ཡོད་པའི་རྣམ་པ་ཡོང་ཡག་ཆེད་དུ་གཞུང་དང་སྒེར་དང་བཟོ་ཚོང་ལས་ཁང་གིས་ཡིན་ན་བུ་ལོན་ཞེ་པོ་ཅིག་བྱས་དེ་རིང་ཁ་སང་རྒྱ་ནག་གི་བུ་ལོན་བསྡོམས་འབོར་དེ་རྒྱལ་དམངས་དཔལ་འབྱོར་གྱི་བརྒྱ་ཆ་སུམ་བརྒྱ་མན་ཙམ་ཅིག་སླེབས་བསྡད་ཡོད་པ་འདྲ། ད་དེ་ཚོ་ཡིན་ན་སྔ་མ་གི་ག་རེ་ཟེར་ངས་ད་གིན་ཞུས་པའི་ཡར་ཐོན་ཅན་གྱི་རྒྱལ་ཁབ་དེ་ག་དེ་ཡར་རྒྱས་ཕྱིན་པའི་ཉམས་མྱོང་དང་བལྟས་པ་ཡིན་ན་རྒྱལ་ཁབ་དེ་ཚོ་ཡར་རྒྱས་ཕྱིན་པའི་སྐབས་དེ་ཁོ་ཚོའི་བུ་ལོན་དེ་ཡིན་ན་བརྒྱ་ཆ་ཉིས་བརྒྱ་ཟིན་ཡོད་མ་རེད་བྱས་ཙང་ད་རྒྱ་ནག་གི་བུ་ལོན་དེ་ག་ཙམ་ཅིག་འོག་ལ་ཡར་མུ་མཐུད་བྱས་མ་རྩ་རྒྱ་ཆེར་བཏང་ཡག་དང། རྨང་གཞིའི་འཛུགས་སྐྲུན་ལ་ཡར་མུ་མཐུད་བྱས་ཡིན་ན། ཡར་བཏང་ཡག་ས་དེ་ཡིན་ན་ཞེ་དྲག་གི་ཕལ་ཆེན་ཡོང་མི་སྲིད་པ་ཅིག་རེད་དེ་འདྲ་སོང་ཙང་ཁོ་རང་ཟེར་ཡག་བྱས་པ་ཡིན་ན་རྒྱ་ནག་གི་ད་མ་འོངས་པའི་ལོ་ཁ་ཤས་ནང་ལ་ཡར་རླུང་རྟ་ཞེ་པོ་ཅིག་རྒྱུག། དཔལ་འབྱོར་ཡར་རྒྱས་ཞེ་པོ་ཅིག་ཡག་པོ་བྱུང་བ་ཡིན་ན་ལས་བརྒྱ་ཆ་གཉིས་ཚེག་ལྔ་ཙམ་མེད་བཞིན་ཡར་རྒྱས་འགྲོ་མདོག་ཁ་པོ་མ་རེད་གལ་སྲིད་གཉིས་ཚེག་ལྔ་ཕྱིན་པ་ཡིན་ན། རྒྱ་ནག་དངོས་གནས་ཨ་མི་རི་ཀའི་རྗེས་ཟིན་པ་ད་བསྡོམས་འབོར་དེ་རྗེས་ཟིན་པ་ལས་ད་དུང་ཡིན་ན་གང་ལྟར་ཉིས་སྟོང་དྲུག་ཅུ་ཐམ་པའི་ལོ་ལ་མེད་བཞིན་ཟིན་ཐུབ་མདོག་ཁ་པོ་མ་རེད་ཟེར་བྱས་ཁོ་རང་གི་རྩོམ་འདི་བྲིས་ཤག་ད་ངས་འདི་བསམ་གྱི་ཁོ་རང་གི་རྩོམ་དེ་ངས་ད་གིན་ཞུས་པ་ནང་བཞིན་བྱས་ཞེ་པོ་ཅིག་གི་དེ་རིང་ཁ་སང་ཡིན་ན་ཞི་ཅིན་ཕིང་བྱེད་སྟངས་འགྲིག་མི་འདུག་ཟེར་ནས་ཨ་ནི་དེ་གཙོ་བོ་མིན་པ་བྱས་རྒྱ་ནག་ཁོ་རའི་རྨང་གཞིའི་གནས་སྟངས་དང་ཨ་ནི་འཛམ་བུ་གླིང་གི་སྤྱིར་བཏང་དཔལ་འབྱོར་འགྲོ་སྟངས་ཀྱི་ཐོག་ནས། མ་འོངས་པའི་རྒྱ་ནག་གི་དཔལ་འབྱོར་གནས་སྟངས་དེ་ཨ་མི་རི་ཀ་ལས་བརྒལ་ཡག་འདི་ཡིན་ན་གལ་སྲིད་ཁོ་ཚོས་ཚད་འཛིན་སའི་དམིགས་འབེན་གཙོ་བོར་བྱས་ཆ་བཞག་གི་ཡོད་པ་ཡིན་ན་ད་དམིགས་འབེན་དེ་འགྲུབ་ཡག་ཞེ་པོ་ཅིག་ཁག་པོ་ཡིན་པ་དེ་ཁོ་སྤྱིར་བཏང་གི་དཔལ་འབྱོར་འགྲོ་སྟངས་ཁོ་ར་ག་ནས་ཡིན་ན་འགྲེལ་བཤད་གཙོ་བོ་བརྒྱབ་ཤག་ད། ངས་རྩོམ་ད་རིང་གཞན་པ་ཞིག་ངོ་སྤྲོད་ཞུས་དེ་འདི་ཝུའུ་ཀོ་ཀོང་ཟེར་དེས་ངོ་སྤྲོད་བྱས་དེ་ཡིན་ན་རྒྱ་ནག་རང་གི་ཕ་གི་ཞི་ཅིན་ཕིང་གི་སྲིད་ཇུས་ཀྱི་ཐོག་ནས་ཁོ་རང་གིས་ད་འགྲེལ་བཤད་ཙམ་རྒྱབ་ཤག་རྩོམ་འདིའི་ནང་ལོགས་ལ་ཡང་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོའི་ཟླ་བ་བཅུ་གཉིས་པའི་ནང་ལོགས་ལ་ཡང་རྒྱ་ནག་གི་དམར་ཤོག་གི་སྐབས་བཅུ་གཅིག་པའི་ཚོགས་འདུ་འདིའི་སྒང་ལ་ཡང་ཏེང་ཞའོ་ཕིང་དང་ཧུའུ་ཡའོ་པང་དང་དེ་ཚོས་གཏན་འཁེལ་བྱས་རྗེས་ད་མ་འོངས་པའི་རྒྱ་ནག་གི་ལས་འགན་གཙོ་བོ་དེ་དཔལ་འབྱོར་ཡར་རྒྱས་དང་དཔལ་འབྱོར་འཛུགས་སྐྲུན་བྱས་དེ་ཡིན་ཟེར་བྱས་གཏན་འབེབས་བྱས་པ་རེད། གཏན་འབེབས་བྱས་པའི་རྗེས་ལ་ཡ་ད་འདི་ནས་བྱས་ད་ལྟ་བར་དུ། ད་ག་དུས་ཡིན་ནའི་ལས་ད་རྒྱ་ནག་དམར་ཤོག་ཚོགས་ཆེན་ཡིན་ནའི་རེད་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཡིན་ནའི་རེད་དེ་ཚོ་གང་གའི་སྒང་ལ་ཡ་ད་ག་འདྲ་འབོད་ཚིག་བཟོ་རེད་ཁོ་ཚོའི་དམིགས་འབེན་བཟོ་རེད་ཁོ་ཚོས་བཤད་ཡ་གཙོ་བོ་དེ་ཡིན་ན་ག་དུས་ཡིན་ནའི་མ་ཎི་བགྲང་བགྲང་བགྲང་བྱས་བསྡད་བྱས་ཨ་ནི་བགྲངས་པ་མ་ཟད་ཡིན་ན་དངོས་གནས་རྒྱ་ནག་གི་ལས་ཀ་བྱས་ཡ་དེའི་གཙོ་བོ་དེ་འདི་བྱས་ག་འདི་བཞག་བྱས་དཔལ་འབྱོར་འཛུགས་སྐྲུན་བྱས་ཡ་ཆེད་དུ་ད་ལས་ཀ་གཞན་པ་གང་ག་ལོག་ལ་ཡ་ཨ་ནི་བཀོད་པ་བཏང་ཡ་འདི་བྱས་བྱས་བསྡད་ཡོད་རེད་དཔེར་ན་ཆ་བཞག་པ་ཡིན་ན་ཧུའུ་ཡའོ་པང་ཡིན་པའི་སྐབས་ལ་ཡང་ཁོ་རང་གིས་ཡིན་ན་དཔལ་འབྱོར་འཛུགས་སྐྲུན་དེ་ཡིན་ད་ལས་ཀ་གཙོ་བོ་ཡིན་ཟེར་བྱས་ལབ་རེད་ཡང་ཧུའུ་ཡའོ་པང་ཕུད་ཚར་རྗེས་ལ་མི་མང་པོ་ཅིག་དོགས་པ་ཟ་བྱས་འོ་ད་སྲིད་ཇུས་འདི་འགྱུར་ལྡོག་འགྲོ་མི་ངེས་བསམ་པའི་སྐབས་དེར་ཀྲའོ་ཙེ་ཡང་ཡོང་རྗེས་ཀྲའོ་ཙེ་ཡང་གིས་དཔལ་འབྱོར་འཛུགས་སྐྲུན་བྱས་དེ་ཡིན་ཁོང་ཚོའི་ལས་འགན་གཙོ་བོ་དེ་ཡིན་ཟེར་བྱས་ལབ་རེད་དེའི་རྗེས་ལ་ཡིན་ན་ཆིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་དགུའི་ལོ་ལ་ཡང་ད་རྒྱ་ནག་དམངས་གཙོའི་ལས་འགུལ་ལ་ཡང་ཞེ་པོ་ཞིག་དྲག་གནོན་བྱས་པའི་རྗེས་ལ་ཡིན་ན་ད་མི་མང་པོ་ཅིག་གིས་རྒྱ་ནག་ལ་ད་འགྱུར་ལྡོག་ཞེ་པོ་ཞིག་འགྲོ་གི་རེད་ལབ་རེད་དེ་ལས་ཡིན་ནའི་འདིའི་ལོ་རྗེས་མ་དེ་ལས་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོ་དེར་ཏེང་ཞའོ་ཕིང་ཡང་བསྐྱར་མར་ཡོང་རྗེས་མ་འོངས་པར་ལོ་བརྒྱའི་རིང་ལ་ཡག་པའི་ལས་འགན་གལ་ཆེ་ཤོས་དེ་ཡིན་ན་དཔལ་འབྱོར་འཛུགས་སྐྲུན་བྱས་དེ་ཡིན་ཟེར་ཅེས་པའི་གསལ་བྱེད་ཨ་ནི་དེའི་རྗེས་ལ་ད་ཅང་ཙེ་མིན་དང་ཅིག་ཧུའུ་ཅིན་ཐའོ་ས་དེ་ཚོ་ག་དུས་ཨ་ནི་དེ་མ་ཟད་ཡིན་ན་ཞི་ཅིན་ཕིང་དང་པོ་སླེབས་པའི་སྐབས་དེ་དེ་སྔའི་ཚོགས་འདུ་དེ་གཉིས་ནང་ལོགས་ལ་གཙོ་བོ་དེ་འདི་བཞག་བྱས་ཡིན་ན་བཤད་ཡོད་རེད་ད་ཡིན་ན་ལས་ད་རིང་ཚོགས་ཆེན་ཉི་ཤུ་ཐམ་པའི་སྐབས་དེ་ཞི་ཅིན་ཕིང་གི་གཏམ་བཤད་དེའི་ནང་ལོགས་ལ་ཡ

མང་ཆེ་ད་ག་ཚིག་རོ་ཕན་མ་ཐོགས་སྐད་ཆ་སྟོང་པ་དག་འདི་རེད། ཡིན་ནའི་གནད་འགག་ཡོད་པའི་ཚིག་དེ་ཚོ་ཁ་ཤས་ཡོད་རེད་དེ་ཚོ་ཡིན་ན་འོ་མ་ཎི་འདོན་བསྡད་ཞག་རེད་འོ་མ་ཎི་བརྒྱབ་བརྒྱབ་བསྡད་ཞག་རེད། ད་ལྟའི་ཡིན་ན་དཔལ་འབྱོར་འཛུགས་སྐྲུན་གཙོ་བོ་ཡིན་ཟེར་དེ་ཡིག་ཆ་འདིའི་ཕལ་ཆེན་སྐྱིད་ཏོག་གི་ལས་ད་ག་ཅིག་ལབ་ཤག་མི་ཤོན། ཁོས་དངོས་གནས་ཀྱི་རྒྱལ་ཁབ་ཀྱི་དོན་ཆེན་བྱས་བྱས་ཁྱོན་ནས་བཤད་མི་འདུག་འདི་འདྲའི་སོང་ཙང་ཡིན་ན་ད་ཕལ་ཆེན་ད་རིང་ཚོགས་འདུ་འདིའི་སྒང་ནས། རྒྱ་ནག་གི་ད་འདས་པའི་སྟོང་དགུ་བརྒྱ་དང་བདུན་ཅུ་དོན་གྲངས་ཀྱི་མཇུག་སྡུད་ནས་བྱས་ད་ལྟ་བར་དུ་འགོ་བཙུགས་པའི་རྒྱ་ནག་གི་ད་ལོ་བཞི་བཅུ་ལྷག་ཙམ་ཅིག་གི་སྲིད་ཇུས་ཡོད་རེད་པ་དཔལ་འབྱོར་འཛུགས་སྐྲུན་གཙོ་བོ་བྱས་ཟེར་དེ་འདིའི་དུས་ཚོད་དེ་ཕལ་ཆེན་དངོས་སུ་རང་མཇུག་སྒྲིལ་བ་ཡིན་ས་རེད། འདི་ག་འདྲ་ཝུའུ་ཀོ་ཀོང་འདི་ལབ་བཞག་ལག་ལེན་ཐོག་ལ་ཆ་བཞག་པ་ཡིན་ན་དོན་དངོས་ཐོག་ལ་ཡང་དངོས་གནས་བཤད་ན་འདི་སྲིད་ཇུས་འདི་ལ་ལོ་ཁ་ཤས་ཤིག་གོང་ནས་ཞི་ཅིན་ཕིང་འགྱུར་ལྡོག་བཏང་ཚར་བ་རེད། ད་ཡིན་ནའི་ད་རིང་འདི་ཡིག་ཐོག་རང་ནས་ཞི་ཅིན་ཕིང་གིས་བཤད་པ་མ་ཟད་ད་ཕལ་ཆེན་རྒྱ་ནག་གི་མཐོ་རིམ་གྱི་འགོ་ཁྲིད་ནང་ལོགས་ལ་ཚང་མ་ལོག་གི་མོས་མཐུན་བྱས་བྱས་རྒྱ་ནག་གི་དཔལ་འབྱོར་འཛུགས་སྐྲུན་གཙོ་བོ་བཞག་པའི་དུས་རབས་འདི་དང། རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ད་མི་ཚང་མ་ལོག་ཧང་སང་སང་གིས་ཡར་རྒྱས་འགྲོ་ཡག་གི་དུས་ཚོད་ཡོད་རེད་པ། འདི་ཕལ་ཆེན་ད་ད་རིང་འདི་ནས་ནི་མཇུག་བསྒྲིལ་བ་མིན་འགྲོ་ཟེར་བྱས། རྩོམ་འདི་གཉིས་གཉིས་ཆ་ལོག་ནས་གཅིག་དེ་ཡིན་ན། ད་ལྟའི་རྒྱ་ནག་གི་དཔལ་འབྱོར་གནས་སྟངས་དང་མ་འོངས་པའི་དཔལ་འབྱོར་འཕེལ་རིམ་སྐོར་ནས་བཤད་བཞག་ད་འདི་ཝུའུ་ཀོ་ཀོང་དེ་ཡིན་ན། རྒྱ་ནག་གཞུང་གིས་ད་ཞི་ཅིན་ཕིང་གི་སྲིད་ཇུས་ཀྱི་ཐོག་ནས་ཡིན་ན་ད་འདི་གཉིས་གཉིས་ཆ་ག་འདྲའི་བལྟས་པ་ཡིན་ན་ལས། གང་ལྟར་འདས་པའི་ལོ་བཞི་བཅུའི་རྒྱ་ནག་གི་དཔལ་འབྱོར་གྱི་དུས་རབས་ཡོད་རེད་པ། དེ་ཡིན་ན་ད་ཕལ་ཆེན་མཇུག་སྒྲིལ་བྱས་ཡིན་ན་ད་དུས་རབས་གསར་པ་བཅས་ལ་ཡ་ཨ་ནི། ལེགས་མེད་འགྲོ་ཟེར་བྱེད་འདུག་ད་དཔལ་འབྱོར། ས་དེ་ཡིན་ན་ཧ་ཅང་གལ་ཆེན་པོ་ཞིག་ཅེས་གསུངས་པ་འདུག་མ་འོངས་པའི་རྒྱ་ནག་ལ་ཡ་ཨ་ཆབ་སྲིད་ཐོག་ལ་འགྱུར་ལྡོག་འགྲོ་ཡ་ཨ་དང་རྒྱ་ནག་དང་ཕྱི་རྒྱལ་གྱི་འབྲེལ་བ་དེ་ཚོ་གང་ག་ལོག་ཡིན་ན་རྒྱ་ནག་གི་དཔལ་འབྱོར་གང་འདྲ་ཡོང་གི་ཡོད་མེད་དེ་དང་འབྲེལ་བ་ཆེན་པོ་ཞིག་ཅེས་གསུངས་པ་འདུག་ཅེག་ཏུ་འགོ་བརྒྱུད་དོན་གཅོད་ཙོན་ཀྲང་མཇུག་སྡུད་དུ་བ་ཏེང་ཞའོ་ཕིང་ནས་འགོ་བཙུགས་རྗེས་ཨ་མི་རི་ཀ་དང་འབྲེལ་བ་ཡར་རྒྱས་དང་འཛམ་བུ་གླིང་ལ་སྒོ་ཕྱེ་ཅིག་བྱས་ཏེ་གང་ག་ལོག་དཔལ་འབྱོར་གྱི་ཆེད་དུ་བྱས་པ་ར།

ད་འདིའི་དོན་སྙིང་དེ་ཆེན་པོ་རེད་ད་ངས་གང་འདྲ་འགྲེལ་བཤད་རྒྱབ་ཡིན་ན་ལ་ཡ་འུར་ཚ་དྲག་གི་མ་རེད་དེ་ག་ནང་བཞིན་རེད་ཅེས་ཤོད་མིན་ད་ཁོ་རང་མིན་ཕྱི་རྒྱལ་གྱི་ཞིབ་འཇུག་བྱེད་མཁན་ངོས་ནས་གལ་སྲིད་ཁོ་རང་ཨ་འདི་ལབ་ནས་ཤེས་རྗེས་རྒྱ་ནག་དཔལ་འབྱོར་དེ་ཡར་རྒྱས་དེང་ཕྱིན་མགྱོགས་འགྲོ་མ་ཐུབ་པ་དང་ཐ་ན་དཔལ་འབྱོར་མ་ཆུང་ཆུང་ཆུང་ཕྱིན་པ་ཡིན་ན་ད་རྒྱ་ནག་གི་འཛམ་བུ་གླིང་ནང་ལོག་ལ་ཡ་ད་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཡ་ཁོའི་ཤུགས་རྐྱེན་ཞིག་སྤྲད་ཐུབ་སོང་ཨ་འདི་ཚོའི་ཤུགས་རྐྱེན་དེ་ཚོ་ཆུང་ཆུང་འགྲོ་གི་རེད་ཨ་འདིས་ཤུགས་རྐྱེན་ཆུང་རུ་ཕྱིན་པའི་རྩ་བའི་དོན་སྙིང་དེ་ཡིན་ན་ད་ད་ལྟ་ང་ཚོ་མི་མང་ཆེ་གཅིག་གིས་ཕལ་ཆེན་ཚོད་དཔག་བྱེད་ཐུབ་ཡ་མེད་པ་ཅིག་རེད་ཅེས་བཤད་བྱ།